གསུམ་པ། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཅེས་བློ་གཅིག་སེམས་གཅིག་གིས་སྨོན་ལམ་གསོལ་འདེབས་བྱེད་མཁན་བོད་མི་ཚོའི་ངོས་ནས་སེམས་ཤུགས་ནམ་ཡང་ཆག་མི་རུང་པའི་གནད་དོན་བཅས་དུས་ཚོད་ཐུང་ཐུང་ཞིག་ནང་གང་ཐུབ་ཞིག་མར་ངོ་སྤྲོད་ཞུ་གི་ཡིན། ད་རིང་ཉེ་ཆར་རྒྱ་ནག་གི་རྒྱལ་ས་པེ་ཅིང་དང། ཧྲང་ཧའེ་གྱིས་གཙོས་པའི་གྲོང་ཁྱེར་ཆེ་ཁག་མང་པོ་ཞིག་དང་དམིགས་བསལ་གཙུག་ལག་སློབ་གྲྭ་ལྔ་བཅུ་བརྒལ་བའི་ནང་སློབ་མ་སྟོང་ཕྲག་མང་པོས། དངོས་སུ་རྒྱ་ནག་གཞུང་ལ་ཏོག་དབྱིབས་ཀླད་ཀོར་གི་སྲིད་ཇུས་དེ་ཕྱིར་འཐེན་དགོས་པའི་སྐད་འབོད་དང་ཤོག་བུ་དཀར་པོ་ལག་ཏུ་འཁྱེར་ཏེ་ངོ་རྒོལ་ཤུགས་ཆེ་ཞིག་གནང་ཡོད་པ་རེད། འདི་ཡིས་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོར་ཐོག་མར་ཝུ་ཧན་གྲོང་ཁྱེར་ནས་ཁྱབ་གདལ་བྱུང་བའི་ཏོག་དབྱིབས་ནད་ཡམས་འཛམ་གླིང་ཁྱོན་ཡོངས་ཀྱི་ནང་ཁྱབ་གདལ་གྱིས། མང་ཚོགས་ས་ཡ་མང་པོའི་ཚེ་སྲོག་བཅད་པའི་དུས་ཡུན་ལ། རྒྱ་ནག་ནང་ལོ་ངོ་གསུམ་ལྷག་གི་དུས་ཡུན་གྱི་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་འགོག་ཐབས་ཀྱི་སླད་དུ་མང་ཚོགས་ཐེམ་སྤང་བཀག་རྒྱ་བསྡམས་ཏེ། མི་དམངས་ཀྱི་ཚེ་སྲོག་སྲུང་སྐྱོབ་ཐུབ་ཡོད་པའི་ཞབས་འདེགས་རླབས་པོ་ཆེ་ཞིག་ཞུས་ཡོད་ལུགས་དང། ཡང་རྒྱལ་སྤྱིའི་ཐོག་རྒྱ་ནག་དམར་པོའི་སྲིད་གཞུང་གི་ལམ་ལུགས་དེ་མིག་དཔེར་འོས་པ་ཞིག་ཡིན་པས་རང་མགོ་རང་གིས་རྡུང་བའི་ཁེངས་དྲེགས་ཆེ་བའི་ལྒང་བུ་དེ་ད་རིང་རྡོལ་ཡོད་པ་རེད། དེ་ཡང་ཐོག་མར་བོད་ཀྱི་རྒྱལ་ས་ལྷ་ས་དང། དེ་ནས་རྒྱ་ནག་གིས་བོད་ལྟར་ད་ལྟ་བཙན་བཟུང་བྱས་པའི་ཤར་ཏུར་ཀི་སི་ཐན་སྟེ་རྒྱ་ནག་གིས་ཤིན་ཅང་ཞེས་འབོད་པའི་རྒྱལ་ས་ཨུརུམ་ཆི་ཀི་ནང་ཏོག་ནད་ཀྱི་དམ་དྲག་གིས་རྐྱེན་པས་མེ་གསོད་རུ་ཁག་ཁང་པ་མེ་ཤོར་སར་མེ་གསོད་རུ་འགྲོ་རྒྱུ་འགོག་རྐྱེན་འཕྲད་དེ་དུས་ཐོག་མི་མང་གི་ཚེ་སྲོག་སྐྱོབ་མ་ཐུབ་པར། སྲོག་སྐྱོན་བྱུང་བའི་གནས་སྟངས་ཐབས་སྡུག་ཏུ་མཐོང་བའི་རྗེས་སུ། ཨུརུམ་ཆི་དང་རྗེས་སུ་རྒྱ་ནག་གི་ཁྱོན་ཡོངས་ནང་ཏོག་ནད་ཀླད་ཀོར་གྱི་ཐལ་ཆ་ཆེ་བའི་དམ་དྲག་གི་སྲིད་ཇུས་དེ་ལྷོད་དུ་གཏོང་དགོས་པའི་གཞི་རྒྱ་ཆེ་བའི་ངོ་རྒོལ་དེ་ཐོན་ཡོད་པ་རེད། རྒྱ་ནག་དམར་པོའི་སྲིད་གཞུང་གིས་མང་ཚོགས་ཀྱི་ངོ་རྒོལ་ཞི་འཇམ་ཐུབ་ཕྱིར། རྒྱབ་ནས་ཞི་མིས་ཙི་ཙི་ཟིན་པ་ལྟར་ངོ་རྒོལ་བྱེད་མཁན་རྩད་གཅོད་ཀྱིས་འཛིན་བཟུང་བྱེད་འགོ་བཙུགས་ཡོད་པ་དང། འོན་ཀྱང་ཤོག་བུ་དཀར་པོ་བཀྱགས་ཏེ་ངོ་རྒོལ་བྱེད་མཁན་གྱི་གཞོན་སྐྱེས་ཡོངས་རྫོགས་འཛིན་བཟུང་ཐུབ་དཀའ་བས། ངོ་རྒོལ་གྱི་ལས་འགུལ་དེ་རི་ལ་མེ་ཤོར་བ་ལྟར་མི་འགྲོ་བར་གང་ཐུབ་ཞི་འཇམ་ཐུབ་ཐབས་ཀྱི་སླད་དུ། ཏོག་ནད་འགོག་ཐུབ་ཀྱི་སླད་དུ་ལག་བསྟར་བྱེད་བཞིན་པའི་མཐའ་ལྷུང་གི་སྲིད་ཇུས་ད་ཆ་གང་འཚམ་ཕྱིར་བསྡུ་བྱ་རྒྱུའི་རྣམ་འགྱུར་ཞིག་གསལ་སྟོན་བྱ་འགོ་བཙུགས་ཡོད་པ་རེད། དེ་ནི་ད་ལྟ་ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་དམར་པོའི་སྲིད་གཞུང་ལ། མང་ཚོགས་ཁྲོད་ཀྱི་ངོ་རྒོལ་གྱི་ལས་འགུལ་འགོག་མི་ཐུབ་པའི་ཆབ་སྲིད་ཀྱི་དཀའ་གནད་ཞིག་ཆགས་སྲིད་པའི་འཇིགས་སྣང་ནི་ཡོང་གི་ཡོད་པ་དང། ཉེ་ལམ་རྒྱ་ནག་ནས་ཐོན་པའི་རང་བཞིན་ལྷན་སྐྱེས་ཀྱི་ངོ་རྒོལ་གྱི་ལས་འགུལ་དེ་ཡིས་རང་ཉིད་གོང་མ་གསར་པ་ལྟ་བུར་མངའ་གསོལ་བྱུང་བའི་རྟོགས་པ་ལྷ་དང་མཉམ་པའི་ཁེངས་དྲེགས་ཀྱིས་རྒྱལ་སྤྱིའི་ཆབ་སྲིད་ཀྱི་སྡིངས་ཆ་ཁག་ལ་ལྡིང་སྐོར་བརྒྱབ་བཞིན་པའི་ཞི་ཅིན་ཕིང་ལ་ད་ཆ་མང་ཚོགས་ཁྲོད་དུ་ཐོན་པའི་ཞི་ཅིན་ཕིང་སྲིད་དབང་ནས་དགོངས་ཞུ་དགོས་ཞེས་པའི་འབོད་སྒྲ་དེ་ཡིས་ས་ལ་བབས་དགོས་པ་ཞིག་བཟོ་བཞིན་ཡོད་པ་རེད།

ཞི་ཅིན་ཕིང་དང་དམར་པོའི་སྲིད་གཞུང་ལ་རྒྱ་ནག་གི་སློབ་ཕྲུག་དང་མང་ཚོགས་ཁྲོད་དུ་ཤོག་བུ་དཀར་པོ་སྟོང་པ་འཕྱར་ཏེ། ནང་དོན་རྒྱ་ནག་ནང་སྨྲ་བརྗོད་རང་དབང་གཏན་ནས་མེད་པར་མཚོན་པའི་ངོ་རྒོལ་གྱི་ལས་འགུལ་བ་ཚོར། དྲ་ཐོག་བཀག་སྡོམ་དང་ཁྲིམས་ཐོག་ཉེས་ཁྲིམས་བཅད་དཀའ་བའི་གནས་སྟངས་དེ་ཡིས། ད་ཆ་ཞི་ཅིན་ཕིང་ལ་ཤོག་བུ་དཀར་པོ་མཐོང་ཀྱང་བློ་མི་བདེ་བ་ཞིག་ཆགས་དགོས་པ་བཟོས་ཡོད་པ་རེད། དེ་ནས་ངས་རྒྱ་ནག་ནང་ཐོན་པའི་ངོ་རྒོལ་གྱི་ལས་འགུལ་གྱི་གལ་གནད་དང། འདིའི་ཤུགས་རྐྱེན་ཇི་ཆགས་ཀྱི་ཐད་ལ་གནས་ཚུལ་ལྟ་ཀློག་བྱས་པ་ཁག་ཅིག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན་ང་ཚོའི་ལེ་ཚན་མུ་མཐུད་གསན་ཞུ་རོགས་གནང། ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས་རྒྱ་ནག་ནང་སྤྱིར་ངོ་རྒོལ་སྒེར་ལངས་ཀྱི་ལས་འགུལ་ཆེ་ཆུང་ལ་མ་ལྟོས་པར་ཁག་ཅིག་ཡང་ཡང་ཐོན་གྱི་ཡོད་པས་ཧ་ཅང་ཡ་མཚན་ཆེ་རྒྱུ་མེད་ཀྱང།

འོན་ཀྱང་ད་རེས་ཏོག་ནད་བཀག་སྡོམ་དང་འབྲེལ་བའི། མང་ཚོགས་ཀྱི་འཚོ་རྟེན་དང་དཔལ་འབྱོར་ཉམས་རྒུད་འགྲོ་བའི། སྲིད་ཇུས་ཀྱི་ཇུས་ཉེས་ཀྱི་འགན་འཁྲི་དེ། ཐད་ཀར་ཞི་ཅིན་ཕིང་དང་དབུས་གཞུང་གི་འགོ་ཁྲིད་ཚོས་འཁུར་དགོས་ཀྱི་ཡོད་པ་དང། གཉིས་པ། ཏོག་ནད་དམ་དྲག་གི་སྲིད་ཇུས་ལ་སློབ་ཕྲུག་དང་ལས་མི། གཞན་ཡང་གྲོང་གསེབ་མི་དམངས་བཅས་པ་ཡོངས་རྫོགས་བསམ་པ་གཅིག་མཐུན་གྱིས་ངོ་རྒོལ་བྱེད་ཀྱི་ཡོད་པ་སོང། འདི་ཡིས་རྒྱ་ནག་གི་འགོ་ཁྲིད་ཚོ་དམིགས་བསལ་གྱིས་བློ་འཚབ་བྱ་དགོས་པ་ཞིག་ཡོང་གི་ཡོད་པ་གསུང་གི་ཡོད་པ་རེད། ཡང་ཨ་མི་རི་ཀའི་གཞུང་གིས་ཤར་ཨེ་ཤི་ཡའི་མངའ་ཁུལ་གྱི་གནད་དོན་ལ་ཉམས་ཞིབ་གནང་མཁན་ཨ་མི་རི་ཀའི་གསང་བའི་ལས་བྱེད་ཟུར་པ John Culver གྱིས Atlantic Journal གསར་ཤོག་གི་དྲ་རྒྱའི་ཐོག་དཔྱད་གཞིའི་དགོངས་ཚུལ་ཞིག་གསུངས་པའི་ནང་རྒྱ་ནག་དམར་པོའི་སྲིད་གཞུང་གིས་བརྒྱད་ཅུ་གྱ་དགུའི་ལོའི་སློབ་ཕྲུག་གི་ངོ་རྒོལ་གྱི་དོན་རྐྱེན་བྱུང་བའི་རྗེས་ནས་རྒྱལ་ཁབ་ནང་མང་ཚོགས་ཀྱིས་སྒེར་ལངས་ཀྱི་ངོ་རྒོལ་ལས་འགུལ་བཀག་སྡོམ་གྱི་སླད་དུ་གྲ་སྒྲིག་འཐུས་ཚང་བྱས་ནས་ཡོད་པ་དང། ད་ལྟའི་ཆར་མང་ཚོགས་ཀྱི་ངོ་རྒོལ་ལས་འགུལ་དེ་ཚོ་མ་གཏོགས་སྟོང་ཕྲག་འགའ་ཞིག་གི་ལས་འགུལ་ཞིག་ཡིན་པ་ལས་ལས་འགུལ་ཆེན་པོ་དེ་འདྲ་མིན་པ་དང། འོན་ཀྱང་མང་ཚོགས་ངོས་ནས་ངོ་རྒོལ་བྱས་ན་རྡུང་རྡེག་ཆེ་ཙམ་གྱི་འབྲས་བུ་ཞིག་ཕོག་སྲིད་པའི་ཚོར་སྣང་གསལ་པོ་ཡོད་བཞིན་དུ་དེ་ལྟ་བུའི་ངོ་རྒོལ་གྱི་ལས་འགུལ་སྤེལ་བ་དེ་ནི་གནས་སྟངས་འགྱུར་ལྡོག་ལ་ཤུགས་རྐྱེན་སྤྲད་ཐུབ་པའི་ལས་གཞི་ཞིག་རེད་ཅེས་དང། ད་ལྟའི་ཆར་ཆེས་མཐོའི་འགོ་ཁྲིད་ཚོའི་ཁྲོད་དུ་མི་མཐུན་པའི་འགལ་ཟླ་མེད་ཀྱང། མང་ཚོགས་ཀྱི་ངོ་རྒོལ་གྱི་ལས་འགུལ་གྱི་འཕེལ་རིམ་ལ་བལྟས་ཏེ་གནས་སྟངས་དེ་ཚོ་འགྱུར་ལྡོག་འགྲོ་གི་རེད་ཅེས་བཀོད་ཡོད་པ་རེད། ཡང་ཁོང་གིས་རྒྱ་ནག་དམར་པོའི་སྲིད་གཞུང་ལ་དཀའ་ངལ་དེ་ད་ཆ་གཞི་ནས་འགོ་བཙུགས་ཀྱི་ཡོད་པ་དང། དེའི་ཚོད་ལྟ་ཐོག་མ་དེ་ཕྱི་ལོ་གསར་ཚེས་ཀྱི་ཕྱི་ཚེས་ཉི་ཤུ་གཉིས་ནས་རྒྱ་ནག་ནང་དཔྱིད་ཀའི་དུས་ཆེན་འགོ་བཙུགས་ཀྱི་ཡོད་པས་སྐབས་དེར་རྒྱ་ནག་གཞུང་གིས་མང་ཚོགས་ཀྱི་འགྲིམ་འགྲུལ་ལ་དམ་དྲག་བྱེད་ཀྱི་རེད་དམ། བྱས་པ་ཡིན་ན་དཀའ་ངལ་འཕྲད་རྒྱུ་དང་མ་བྱས་པ་ཡིན་ན་ནད་ཡམས་ཁྱབ་གདལ་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་དང། ནད་ཡམས་ཁྱབ་གདལ་ཤུགས་ཆེ་རུ་ཕྱིན་པ་ཡིན་ན། དེའི་ཤུགས་རྐྱེན་དང་དཀའ་སྡུག་དེ། སྤྱི་ཟླ་གསུམ་པའི་ནང་རྒྱལ་ཡོངས་མི་དམངས་ཚོགས་ཆེན་མ་ཚུགས་པའི་སྔོན་ཙམ་ལ་ཐོན་འགོ་བཙུགས་རྒྱུ་ཡིན་པས། སྐབས་དེར་གནས་སྟངས་དེ་མགོ་རྙོག་ཆེན་པོ་བཟོ་གི་རེད་ཅེས་གསུངས་ཡོད་པ་རེད། དེ་ནས་ངས་གཤམ་ལ་ཡང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་གར་ནང་ཏོག་དབྱིབས་ནད་ཡམས་ཀྱིས་རྐྱེན་པས་མི་དམངས་སྟོང་ཕྲག་མང་པོ་འདས་གྲོངས་སུ་གྱུར་པའི་སྐབས་རྒྱ་ནག་གིས་རྒྱ་གར་ལ་ཡ་ཟུར་ཟ་བྱས་པའི་གནད་དོན་ཞིག་མར་ངོ་སྤྲོད་ཞུ་རྒྱུ་ཡིན། དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་ལྔ་པའི་ནང་རྒྱ་གར་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱིས་རྐྱེན་པས་རྒྱལ་ཁབ་ནང་སྨན་བཅོས་འཕྲོད་བསྟེན་གྱིས་མ་འདེང་བར། མི་མང་ཆེས་མང་པོ་ཚེ་སྲོག་ཤོར་ཏེ། དུར་སར་ཕུང་པོ་གཅིག་མཇུག་གཉིས་མཐུད་མེ་བསྲེགས་བཏང་དགོས་པའི་དཀའ་སྡུག་ཆེ་བའི་དུས་སྐབས་སུ་རྒྱ་ནག་དམར་ཤོག་ཚོགས་པས་རང་གི་སྤྱི་ཚོགས་བརྡ་འཕྲིན་གྱི་ཐོག་རྒྱ་ནག་གིས་སྐབས་དེར་བར་སྣང་མཁའ་དབྱིངས་སུ་སྲུང་སྐར་བཏང་བའི་འདྲ་པར་ཞིག་དང་དེའི་གཞོགས་གཞན་ཞིག་ལ་རྒྱ་གར་ནང་ཕུང་པོ་མེ་བསྲེགས་བཏང་བའི་འདྲ་པར་གཉིས་མཚུངས་བསྡུར་བྱས་པའི་ཚུལ་དུ་རྒྱག་གཏམ་ཞིག་བྲིས་པའི་ནང་རྒྱ་ནག་གིས་བར་སྣང་ལ་སྲུང་སྐར་བཏང་གི་ཡོད་པ་དང་རྒྱ་གར་གྱིས་མེ་བཏང་གི་ཡོད་ལུགས་བཀོད་དེ། རྒྱ་གར་ལ་འཕྱ་སྨོད་ཤུགས་ཆེ་བྱས་པའི་རྗེས་རྒྱལ་སྤྱིའི་ཐོག་སྐྱོན་བརྗོད་ཤུགས་ཆེ་ཞིག་ཐོན་པའི་རྗེས་སུ་བརྡ་འཕྲིན་དེ་ཕྱིར་བསྡུ་བྱས་ཡོད་པ་རེད། ད་ཆ་གནད་དོན་དབྱེ་ཞིབ་པ་ཚོས་ཨ་མི་རི་ཀ་དང་རྒྱ་གར་ཐ་ན་བལ་ཡུལ་བཅས་པའི་ཏོག་ནད་བཀག་སྡོམ་གྱི་ཐད་ལ་སྲིད་ཇུས་ལག་བསྟར་བྱེད་ཕྱོགས་དེ་བཟང་བ་བྱུང་ཡོད་པ་དང་རྒྱ་ནག་དམར་པོའི་སྲིད་གཞུང་གི་ཁེངས་དྲེགས་ཀྱི་བྱེད་ཕྱོགས་དེས་གབ་ཅི་གོ་ལོག་ཞིག་ཆགས་ཡོད་པ་གསུང་གི་ཡོད་པ་རེད། དེ་ཡང་རྒྱ་ནག་རང་གི་འཕྲོད་བསྟེན་ཚན་རིག་པ་ཚོས་ད་ཆ་ཚོད་དཔག་བྱེད་བཞིན་པར། རྒྱལ་ཁབ་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་ཤུགས་ཆེ་རུ་ཕྱིན་པ་ཡིན་ན། རྒྱ་ནག་གཞུང་གི་ད་ཡོད་ཀྱི་འཕྲོད་བསྟེན་སྨན་བཅོས་ཀྱི་མཐུན་རྐྱེན་གྱིས་མི་འདེང་པར། མི་དམངས་ས་ཡ་གཅིག་ནས་གཉིས་ཀྱི་བར་ཚེ་སྲོག་ཤོར་སྲིད་པ་ཚོད་དཔག་བྱེད་ཀྱི་ཡོད་པ་རེད། རྒྱལ་སྤྱིའི་ཐོག་འཕྲོད་བསྟེན་ཆེད་ལས་པ་ཚོས་རྒྱ་ནག་ནས་བཟོས་པའི་ཏོག་ནད་འགོག་ཐབས་ཀྱི་སྨན་ཁབ་དེ། ནུབ་ཕྱོགས་རྒྱལ་ཁབ་དང་རྒྱ་གར་བཅས་ནང་བཟོས་པའི་སྨན་ཁབ་ལས་ཧ་ཅང་གི་ནུས་པ་ཆུང་བ་དང་གཅིག། གཉིས་སུ་རྒྱ་གར་དང་ནུབ་ཕྱོགས་རྒྱལ་ཁབ་ཁག་ནང་ཏོག་ནད་སྔོན་འགོག་གི་སྨན་ཁབ་ཐོག་མར་རྒྱག་འགོ་བཙུགས་སྐབས་ལོ་ངོ་རྒན་པ་ཚོར་རྒྱག་འགོ་བཙུགས་ཡོད་པ་དང། ཡིན་ནའི་རྒྱ་ནག་ནང་སྨན་ཁབ་ཐོག་མར་རྒྱག་འགོ་བཙུགས་སྐབས་རྒན་པ་གཞོན་པ་ལས་ཀ་བྱེད་དགོས་མཁན་ཚོར་བརྒྱབ་པའི་རྐྱེན་གྱིས། རྒྱ་ནག་གི་འགོག་ཁབ་ལ་ཕྲན་བུ་ཕན་འབྲས་ཡོད་པའི་དབང་དུ་བཏང་ཀྱང་ད་ཆ་ཏོག་ནད་ཕོག་པ་ཡིན་ན་སྲོག་ཉེན་ཆེ་བའི་རྒན་རབས་ལོ་ངོ་བརྒྱད་ཅུ་ཡན་བརྒྱ་ཆ་བཞི་བཅུ་ལ་ད་ལྟའང་འགོག་ཁབ་འཕར་མ་དེ་མ་ཐོབ་པར་གནས་ཡོད་པ་ངོ་སྤྲོད་གནང་གི་ཡོད་པ་རེད། གོང་དུ་ངས་ལུང་འདྲེན་ཞུས་པའི་ཨ་མི་རི་ཀའི་གཞུང་གི་ཤར་ཨེ་ཤི་ཡའི་མངའ་ཁུལ་གྱི་གནད་དོན་ཉམས་ཞིབ་གནང་མཁན་གསང་བའི་ལས་ཁུངས་ཀྱི་དཔོན་རིགས་ཟུར་པ John Culver གྱིས Atlantic Journal གྱི་ནང་དཔྱད་གཞིའི་དགོངས་ཚུལ་ཞིག་གསུངས་པའི་ནང། རྒྱ་ནག་དམར་ཤོག་ཚོགས་པར་ཏོག་ནད་ཁྱབ་གདལ་འགོག་ཐབས་ཀྱི་ཐབས་ལམ་ཡག་ཤོས་དེ་ནུབ་ཕྱོགས་རྒྱལ་ཁབ་ཀྱི་སྨན་ཁབ་ནང་འདྲེན་བྱ་རྒྱུ་འམ་ཡང་ན་བཟོ་བཅུག་རྒྱུ་དེ་ཡིན་པ་རེད་ཅེས་དང། གལ་ཏེ་དེ་གར་བྱེད་འགོ་བཙུགས་པའི་དབང་དུ་བཏང་བ་ཡིན་རུང་དེའི་ཕན་འབྲས་དེ་ཡོང་བར་ལོ་གཅིག་དང་ཟླ་བ་མང་པོ་འགོར་སྲིད་པ་དང་དེའི་ཐོག་རྒྱ་ནག་དམར་པོའི་སྲིད་གཞུང་གི་འགོ་ཁྲིད་ཚོར་རང་གི་རྒྱལ་ཁབ་ནང་བཟོས་པའི་འགོག་སྨན་དེ་ནུས་པ་ལྡན་པ་ཞིག་བྱུང་མེད་པའི་ཕམ་ཉེས་ལ་དང་ལེན་བྱ་དགོས་པ་འགྱུར་རྒྱུར་སོང་དེ་ལྟར་བྱེད་འདོད་བྱེད་ཀྱི་མེད་པ་གསུང་གི་ཡོད་པ་རེད། དེ་ནས་ངས་གཤམ་ལ་ཡ་གནད་དོན་དབྱེ་ཞིབ་པ་ཚོས་རྒྱ་ནག་ནས་ཐོན་པའི་ངོ་རྒོལ་གྱི་ལས་འགུལ་དེ་ཡིས་ད་ལྟ་ལམ་སང་དམར་པོའི་སྲིད་དབང་མགོ་རྟིང་སློག་མ་ཐུབ་ཀྱང། དམར་པོའི་སྲིད་དབང་གི་སྟོབས་ཤུགས་ལ་ཕམ་ཉེས་ཤུགས་ཆེ་ཞིག་གཏོང་རྒྱུ་ཡིན་པ་གསུང་གི་ཡོད་པའི་སྐོར་གནས་ཚུལ་ངོ་སྤྲོད་ཞུ་རྒྱུ་ཡིན། ང་ཚོའི་ལེ་ཚན་མུ་མཐུད་གསན་ཞུ་རོགས་གནང། ཆབ་སྲིད་གནད་དོན་དཔྱད་ཞིབ་པས་གསུངས་ན། ད་ལྟ་རྒྱ་ནག་ནས་ཐོན་པའི་ངོ་རྒོལ་གྱི་ལས་འགུལ་དེ་ལྟ་བུས་ལམ་སང་རྒྱ་ནག་དམར་ཤོག་ཚོགས་པ་མགོ་རྟིང་སློག་ཐུབ་ཀྱི་མ་རེད་ཅེས་དང། ཡིན་ནའི་གནད་དོན་དེ་ལྟ་བུས་རྒྱལ་སྤྱིའི་ཐོག་སྟོབས་ཤུགས་ལ་འགྲན་རྩོད་བྱེད་མཁན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གི་སྲིད་དབང་དེ་ཇི་ཙམ་གྱི་གནས་སྟངས་བརྟན་པོ་ཞིག་མིན་པ་དེ་རང་བཞིན་ལྷན་སྐྱེས་ཀྱིས་གསལ་སྟོན་ཡོང་གི་ཡོད་པ་གསུང་གི་ཡོད་པ་རེད། ཨ་རིའི Scowcroft འཐབ་ཇུས་དང་སྲུང་སྐྱོབ་ཞིབ་འཇུག་བསྟི་གནས་ཁང་གི་འགན་འཛིན་ལས་ཚབ་ཨ་རིའི་བདེ་སྲུང་དཔོན་རིགས་ཟུར་པ Matthew Kroenig གྱིས Atlantic Journal གསར་ཤོག་གི་ནང་དཔྱད་གཞིའི་དགོངས་ཚུལ་ཞིག་གསུངས་པའི་ནང། ཁོང་ནས་འདས་པའི་ལོ་ངོ་ཉིས་སྟོང་ལྔ་བརྒྱ་ལྷག་གི་དབང་ཆའི་འགྲན་རྩོད་ཀྱི་ལོ་རྒྱུས་ལ་དཔྱད་ཞིབ་བྱས་པའི་ནང། རྒྱལ་སྤྱིའི་ཐོག་སྲིད་དབང་གཅིག་སྡུད་ཀྱི་རྒྱལ་ཁབ་ཚོར་དམངས་གཙོའི་རྒྱལ་ཁབ་དང་དབང་ཆར་འགྲན་བསྡུར་བྱ་རྒྱུར་ཟློག་ཏུ་མེད་པའི་དཀའ་ངལ་ཞིག་འཕྲད་ཀྱི་ཡོད་པ་དང། དེ་ནི་ག་དུས་ཡིན་ནའི་རྒྱལ་ཁབ་ནང་དྲག་ཟིང་གི་དོན་རྐྱེན་ཡོང་སྲིད་པའི་བློ་འཚབ་རྒྱུན་ཆད་མེད་པར་བྱ་དགོས་པ་དེ་རེད་ཅེས་དང། ད་ལྟ་སྐབས་འཕྲལ་རྒྱ་ནག་མཚོན་ན་ཕྱིར་དགྲ་ཕྱོགས་ལ་ཁ་གཏད་ཀྱི་ཆེད་དྲག་པོའི་དམག་དཔུང་ལ་བཏང་དགོས་པའི་འགྲོ་སོང་ལས། རྒྱལ་ཁབ་ནང་མི་མང་གི་ངོ་རྒོལ་གྱི་ལས་འགུལ་ལ་དམ་དྲག་གི་ཆེད་དུ་ཉེན་རྟོག་སྐུ་སྲུང་བའི་ཐོག་འགྲོ་སོང་ལྡབ་གཅིག་གིས་མང་བ་གཏོང་མཁན་གྱི་རྒྱལ་ཁབ་གཅིག་པོ་དེ་ཆགས་ཡོད་པ་གསུང་གི་ཡོད་པ་རེད། དེ་ཡང་ཁོང་གིས་འཛམ་གླིང་གི་རྒྱལ་རབས་ལོ་རྒྱུས་ནང། སྲིད་དབང་གཅིག་སྡུད་ཀྱི་རྒྱལ་ཁབ་དང་དམངས་གཙོའི་རྒྱལ་ཁབ་ཀྱི་བར་སྟོབས་ཤུགས་ཀྱི་འགྲན་བསྡུར་གྱི་ནང་རྒྱལ་ཁབ་སྲིད་དབང་གཅིག་སྡུད་པ་ཡིན་པའི་སྟོབས་ཤུགས་དེ་ག་དུས་ཡིན་ནའི་ཕམ་ཉེས་ཕྱིན་ཡོད་ཅེས་དང། དེ་མཚུངས་ཨ་མི་རི་ཀ་དང་རྒྱ་ནག་གི་སྟོབས་ཤུགས་ཀྱི་འགྲན་རྩོད་ནང་དུའང་རྒྱ་ནག་ཕམ་ཉེས་འགྲོ་གི་རེད་ཅེས་གསུངས་ཡོད་པ་རེད། ཡང་ངས་གནད་དོན་གཞན་ཞིག་ཐོག་ནས་ཞུས་ན་ཨོ་སི་ཀྲོ་ལི་ཡ་ནང་གཏན་སྡོད་དེ་སྔ་བརྒྱད་ཅུ་གྱ་དགུའི་དམངས་གཙོའི་ལས་འགུལ་བ་ཞིག་གིས